ལྷན་རྒྱས་སྐུ་ཁམས་བཟང་དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་བརྒྱད་རབ་གནས་ལྕགས་གླང་ལོའི་བོད་ཟླ་གཉིས་པ་དབོ་ཟླ་བའི་ཚེས་པ་དྲུག་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་ཟླ་བ་གསུམ་པའི་ཚེས་བཅུ་དགུ། རེས་གཟའ་པ་སངས་འཆར་ཅན་བདུན་ཕྲག་གཅིག་གི་གསར་འགྱུར་ཕྱོགས་བསྡུས་ཀྱི་ལས་རིམ་དེ་འགོ་འཛུགས་ཞུ་གི་ཡིན། ལས་རིམ་མུ་མཐུད་གཟིགས་རོགས་གནང། རྒྱ་ནག་གཞུང་གིས་མཚོ་སྔོན་ཞིང་ཆེན་མཚོ་ལྷོ་ཁུལ་ནས་ཡིན་པའི་བོད་རིགས་སློབ་མ་བྱམས་པ་ཚེ་རིང་ལགས་དང་གདུགས་དཀར་ཚེ་རིང་ལགས་རྣམ་གཉིས་ཀྱིས་རྐང་རྩེད་སྤོ་ལོའི་འགྲན་བསྡུར་རུ་ཁག་གི་མཚོན་རྟགས་ལ་རྒྱལ་དར་སྒྲིག་བཟོ་བྱས་པའི་ནག་ཉེས་བཙུགས་འདུག་དེ་ཡང་ཕྱི་རྒྱལ་རྒྱལ་ཁབ་ཀྱི་རྒྱ་རིགས་ཚོགས་སྡེ་ཞིག་ནས་གནས་ཚུལ་སྤེལ་བ་ལྟར་ན། བོད་རིགས་སློབ་མ་བྱམས་པ་ཚེ་རིང་ལགས་ལ་རྒྱལ་ཁབ་ཁ་བྲལ་གྱི་ཉེས་མིང་འོག་མི་ལོ་གཅིག་དང་ཕྱེད་ཀའི་དུས་བཀག་བཙོན་འཇུག་གི་ཁྲིམས་ཐག་བཅད་པ་མ་ཟད། མི་ལོ་གཅིག་གི་ཆབ་སྲིད་ཐོབ་ཐང་བཙན་འཕྲོག་བྱས་འདུག། དེ་ག་ནང་བཞིན་གདུགས་དཀར་ཚེ་རིང་ལགས་བཀག་སྐྱིལ་གྱིས་ཁོང་གི་ཁྲིམས་འགལ་ཉེས་གསོག་ཐེངས་དང་པོ་ཡིན་ལུགས་ཀྱིས་ཉེས་ཆད་ཆག་ཡང་བཏང་འདུག་རྒྱ་ནག་གཞུང་གིས་བྱམས་པ་ཚེ་རིང་ལགས་ཀྱིས་མཚོ་སྔོན་ཞིང་ཆེན་ཆབ་ཆ་གྲོང་རྡལ་གྱི་བླ་མཚོའི་བུམ་པ་རྟགས་ཅན་གྱི་རྐང་རྩེད་སྤོ་ལོའི་འགྲན་བསྡུར་སྐབས་དྲུག་པའི་ཐོག་རུ་ཁག་གི་མཚོན་རྟགས་ལ་རྒྱལ་དར་གྱི་མཚོན་རྟགས་དེ་སྤེལ་བ་དང་སྐབས་དེའི་འགྲན་བསྡུར་གྱི་འདྲ་པར་དང་བརྙན་ཐུང་སོགས་སོ་སོའི་འཕྲིན་ཕྲན་གྱི་རྒྱབ་ལྗོངས་སུ་བཀོལ་བར་ས་གནས་དྲ་ཞུགས་བོད་མི་མང་པོས་མཐོང་བ་སོགས་བྱམས་པ་ཚེ་རིང་ལགས་ཀྱིས་སྤྱི་ཚོགས་ལ་ཆབ་སྲིད་ཀྱི་བག་ཆགས་ངན་པ་བཟོས་ཡོད་ལུགས་བཤད་འདུག། བདུན་ཕྲག་འདིའི་རེས་གཟའ་ཟླ་བའི་ཉིན་སྐབས་བཅུ་དྲུག་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་བཅུ་པ་དེ་བཞིན་དབུ་འཛུགས་གནང་ཡོད་པ་རེད། སྐབས་བཅུ་དྲུག་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་བཅུ་པ་འདི་དབུ་འཛུགས་ཞུས་པ་ཡིན།
ད་བར་གྱི་ལས་རིམ་ནང་བོད་བསྟན་སྲིད་ཀྱི་དོན་དུ་རང་ལུས་མེར་བསྲེགས་གནང་སྟེ་དགོངས་པ་རྫོགས་པའི་བོད་མི་ཤུར་མོ་ལགས་ཀྱིས་གཙོས། ཉེ་བའི་ཆར་དགོངས་པ་རྫོགས་པའི་སྤྱི་ཟུར་དང་སྲི་ཞུ་བ་ཟུར་པ་ཁག་ཅིག་དང་དེ་ག་ནང་བཞིན་བོད་དོན་ཐོག་ཁ་ཞེ་གཉིས་མེད་ཀྱི་རྒྱབ་སྐྱོར་གནང་མཁན་རྒྱ་གར་གྱི་གནད་ཡོད་མི་སྣ་སོགས་ཕྱི་ནང་འདས་པོ་མི་གྲངས་བཅུ་དྲུག་གི་ཆེད་དུ་མྱ་ངན་གུས་འདུད་ཞུས་པ་དང་ཆབས་ཅིག་གཞུང་འབྲེལ་མྱ་ངན་རྗེས་དྲན་གྱི་གྲོས་ཆོད་གྲོས་འཆར་སྤྱི་མོས་ཀྱིས་གཏན་འབེབས་གནང་ཡོད་པ་རེད། ལྷག་པར་དུ་བོད་ནང་གི་ཛ་དྲག་གནས་སྟངས་ཐོག་གཞུང་འབྲེལ་གདུང་སེམས་མཉམ་སྐྱེད་ཀྱི་གྲོས་ཆོད་གྲོས་འཆར་གྲོས་ཚོགས་སུ་བགྲོ་གླེང་ལྷུག་པོ་གནང་སྟེ་མཐར་དོན་ཚན་བརྒྱད་ཅན་གྱི་གྲོས་ཆོད་ཞིག་སྤྱི་མོས་ཐོག་ནས་གཏན་འབེབས་གནང་ཡོད་པ་རེད། བོད་ནང་གི་ཛ་དྲག་གནས་སྟངས་ཐོག་ལ་གདུང་སེམས་མཉམ་སྐྱེད་ཀྱི་གྲོས་ཆོད་གྲོས་འཆར་དོན་ཚན་བརྒྱད་དེ་སྤྱི་མོས་ཐོག་ནས་གཏན་འབེབས་ཞུས་པ་ཡིན།
ད་ལྟ་བོད་མིའི་སྒྲིག་འཛུགས་ཀྱི་ལས་ཁུངས་གོ་རིམ་བཞིན་སྔོན་རྩིས་ཐོག་བགྲོ་གླེང་དང་གཏན་འབེབས་གནང་དང་གནང་བཞིན་ཡོད་པ་རེད། ལས་ཉིན་བཅོ་ལྔའི་རིང་བསྐྱང་རྒྱུ་ཡིན་པའི་སྐབས་བཅུ་དྲུག་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་བཅུ་པ་འདི་བཞིན་ཟླ་བ་འདིའི་ཕྱི་ཚེས་སུམ་ཅུ་སོ་གཅིག་ཉིན་ཡོངས་སུ་མཇུག་སྒྲིལ་རྒྱུ་ཡིན་པ་དང་ཐེངས་འདིའི་གྲོས་ཚོགས་འདི་ནི་སྐབས་བཅུ་དྲུག་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་མཐའ་མ་དེ་ཆགས་ཀྱི་ཡོད་པ་རེད། ཁ་སང་རེས་གཟའ་ཕུར་བུའི་ཉིན་དཔལ་ལྡན་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཞོན་ཨཅཱརྱ་ཡེ་ཤེས་ཕུན་ཚོགས་མཆོག་གིས་རྒྱ་གར་གྲོས་ཚོགས་བོད་དོན་རྒྱབ་སྐྱོར་ཚོགས་པའི་གྲོས་ཚོགས་འཐུས་མི་སྐུ་ཞབས་རཱམ་སུ་ཨ་རབ་ཤར་མ་མཆོག་གི་སྐུ་ཕུང་ཞུགས་འབུལ་ལས་རིམ་ཐོག་ཆེད་བཅར་ཞུས་གནང་འདུག་དགུང་ལོ་དྲུག་ཅུ་རེ་གསུམ་ལ་ཕེབས་པའི་དབུ་ཁྲིད་ཁོང་རེས་གཟའ་ལྷག་པའི་ཉིན་ལྡི་ལིར་དགོངས་པ་རྫོགས་ཡོད་པ་རེད། ཞིང་གཤེགས་སྐུ་ཞབས་རམ་སུ་ཨ་རབ་ཤར་མ་མཆོག་ནི་རྒྱ་གར་གྱི་གྲོས་ཚོགས་འཐུས་མི་དང་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པའི་འཐུས་མི་ཞིག་ཡིན་པ་དང་སྐུ་ཞབས་འདས་པོ་ཁོང་ནི་བོད་དོན་ཐོག་རྒྱབ་སྐྱོར་ཤུགས་ཆེ་གནང་མཁན་ཞིག་ཡིན་པ་མ་ཟད་རྒྱ་གར་གྱི་གྲོས་ཚོགས་ནང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ Bharat Ratna ཞེས་པའི་ཆེ་བསྟོད་གཟེངས་རྟགས་འབུལ་བཞེས་ཀྱི་སྐོར་གླེང་གནང་མཁན་ཞིག་ཀྱང་ཡིན་པ་རེད། དེང་སྐབས་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཐེངས་བཞི་བཅུ་ཞེ་དྲུག་པ་འཚོགས་བཞིན་པའི་ཐོག་བོད་མི་སྒྲིག་འཛུགས་ཀྱི་སུད་སི་སྐུ་ཚབ་དོན་ཁང་གི་ལས་བྱེད་འཕྲིན་ལས་ཆོས་སྐྱིད་ལགས་དང་སྐལ་ལྡན་མཚོ་མོ་ལགས་རྣམ་གཉིས་ནས་བོད་ནང་གི་ཛ་དྲག་གནས་སྟངས་གསལ་སྟོན་གནང་འདུག་དེ་ཡང་བདུན་ཕྲག་སྔོན་མའི་རེས་གཟའ་ཕུར་བུའི་ཉིན་སུད་སི་སྐུ་ཚབ་དོན་ཁང་གི་ལས་བྱེད་འཕྲིན་ལས་ཆོས་སྐྱིད་ལགས་ཀྱིས་གྲྭ་བསྟན་འཛིན་ཉི་མ་ལགས་དང་སྣེ་ཤན་པའི་ལས་དོན་ཐོག་གཉེར་མཁན་དཀོན་མཆོག་སྦྱིན་པ་ལགས་རྣམ་གཉིས་རྒྱ་ནག་གཞུང་གིས་རྡུང་རྡེག་མནར་གཅོད་ཚད་ལས་བརྒལ་བ་བཏང་བའི་རྐྱེན་གྱིས་འདས་གྲོངས་སུ་གྱུར་བའི་སྐོར་གླེང་སློང་གནང་བ་དང་སྦྲགས། རྒྱལ་ཚོགས་སུ་རྒྱ་ནག་གཞུང་གིས་མནར་གཅོད་མཚམས་འཇོག་དགོས་པ་དང་མནར་གཅོད་འོག་བོད་མི་འདས་གྲོངས་སུ་གྱུར་བའི་འགན་རྒྱ་ནག་གཞུང་ནས་འཁྱེར་བཅུག་དགོས་པའི་འབོད་སྐུལ་ཞུས་ཡོད་པ་རེད། ད་ག་ནང་བཞིན་ཁ་ཉིན་ཕྱི་ཚེས་བཅུ་བདུན་ཉིན་འཕྲིན་ལས་ཆོས་སྐྱིད་ལགས་ཀྱིས་རྒྱ་ནག་གཞུང་གིས་དྲ་རྒྱ་སྟངས་འཛིན་དང་སོ་ལྟ་བྱེད་བཞིན་པའི་དབང་གིས་བོད་མིའི་དངོས་ཡོད་གནས་སྟངས་ཤེས་རྟོགས་དཀའ་བར་བརྟེན་རྒྱལ་ཚོགས་ནས་རང་དབང་ཅན་གྱི་ཚོགས་ཆུང་བསྐོ་འཛུགས་དགོས་པའི་རེ་སྐུལ་ཞུས་འདུག། HRC to establish an independent mechanism to monitor, Analyze and report on the human rights violations in China, specially due to the urgent situations in Tibet, Xinjiang and Hong Kong.
ཕྱོགས་མཚུངས་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཐེངས་བཞི་བཅུ་ཞེ་དྲུག་པའི་ཚོགས་བཞིན་པ་དང་བསྟུན་སུད་སི་སྐུ་ཚབ་དོན་ཁང་གི་ལས་བྱེད་སྐལ་ལྡན་མཚོ་མོ་ལགས་ཀྱིས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་ཇེ་ཞན་ཇེ་སྡུག་ཏུ་འགྲོ་བཞིན་པའི་གནས་སྟངས་གསལ་སྟོན་དང་རྒྱ་ནག་ཝུ་ཧན་ནས་མཆེད་པའི་ཏོག་དབྱིབས་གཉན་རིམས་ཁྱབ་གདལ་ནས་བཟུང་བོད་ནང་དམ་དྲག་སྔར་ལྷག་ཤུགས་ཆེ་རུ་འགྲོ་ཡོད་སྐོར་གསུངས་པ་དང་སྦྲགས། རྒྱལ་ཚོགས་སུ་རྒྱ་ནག་གཞུང་གི་དྲག་གནོན་སྲིད་ཇུས་ཐད་མཚམས་འཇོག་དགོས་པའི་འབོད་སྐུལ་ཞུས་འདུག། བདུན་ཕྲག་འདིའི་རེས་གཟའ་ལྷག་པའི་ཉིན་ཨ་རིའི Boston གྲོང་ཁྱེར་ནང་རྟེན་གཞི་བྱས་པའི Tufts གཙུག་ལག་སློབ་གྲྭ་ཆེན་མོའི་ནང་གི་ཁུང་ཙིའི་བསྟི་གནས་ཁང་དེ་བཞིན་སྒོ་རྒྱག་རྒྱུའི་གསལ་བསྒྲགས་སྤེལ་འདུག་ཁུང་ཙེའི་བསྟི་གནས་ཁང་དེ་སྒོ་རྒྱག་རྒྱུའི་ཐག་གཅོད་ཡོང་སླད་ཨ་རིའི Boston བོད་རིགས་སྤྱི་མཐུན་ཚོགས་པ་དང་བོད་རང་བཙན་སློབ་ཕྲུག་ཚོགས་པ། Boston ཡུ་གུར་ཚོགས་པ། བོད་དོན་ལས་འགུལ་བསྟི་གནས་ཁང། Boston ཧོང་ཀོང་སྤྱི་ཚོགས་ལས་འགུལ་ཁང་ད་ག་ནང་བཞིན་ཐའེ་ཝན་དང་རྒྱ་རིགས་ཚོགས་སྡེ་ཁག་གི་ཚོགས་མི་སོགས་ནས་ཞུ་གཏུག་གི་ལས་འགུལ་རབ་དང་རིམ་པ་སྤེལ་ཡོད་པ་རེད་འདུག།

བགྲོ་གླེང་ལྷུག་པོ་གནང་ཡོད་པ་རེད། སྐབས་དེར་དབྱིན་ཡུལ་སྐུ་ཚབ་དོན་གཅོད་ཧྥར་སི་བསོད་ནམས་ཚེ་རིང་ལགས་ཀྱིས་བོད་མཐོ་སྒང་གི་འཁྱགས་རོམ་དང་གཙང་པོའི་གལ་གནད་སྐོར་ངོ་སྤྲོད་ཀྱི་གསུང་བཤད་གནང་བ་དང་དམངས་གཙོའི་གླེང་སྟེགས་ཚོགས་པའི་གཙོ་འཛིན་སྐུ་ཞབས Lord Bruce ལགས་ཀྱིས་བོད་འདི་བཞིན་འཛམ་གླིང་གི་ཡང་རྩེ་དང་སྣེ་གསུམ་པ་ཡིན་ཞིང་བོད་མཐོ་སྒང་གི་ཁོར་ཡུག་ནི་བོད་མི་ཙམ་མིན་པར་རྒྱ་ནག་དང་རྒྱ་གར་པ་ཀི་སི་ཐན་དང་བཱང་ལ་དཱེཤ་སོགས་མི་འབོར་ཐེར་འབུམ་མང་པོའི་འཚོ་གནས་ལ་ཤུགས་རྐྱེན་ཐེབས་ཀྱི་ཡོད་སྐོར་སོགས་གསུངས་འདུག་ད་ག་ནང་བཞིན་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཁོར་ཡུག་ཚན་པའི་འགན་འཛིན་ཛམ་ལྷ་བསྟན་པ་རྒྱལ་མཚན་ལགས་ཀྱིས་བོད་ནང་འབྱུང་བའི་གོད་ཆག་ཇེ་མང་དུ་འགྲོ་བཞིན་པ་དང། དེས་བོད་དང་བོད་གཤམ་དུ་གནས་པའི་རྒྱལ་ཁབ་ཁག་ལ་ཉེན་ཁ་ཆེན་པོ་འཕྲད་ཀྱི་ཡོད་སྐོར་གསུངས་པ་དང་ཕྱོགས་མཚུངས་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཁོར་ཡུག་ཚན་པའི་ཉམས་ཞིབ་པ་བདེ་ཆེན་དཔལ་མོ་ལགས་ཀྱིས་རྫ་ཆུའི་གལ་གནད་དང་རྫ་ཆུའི་སྟེང་རྒྱ་ནག་གཞུང་གིས་ཆུ་རགས་མང་པོ་བརྒྱབ་བཞིན་པའི་གནད་དོན་སྐོར་ངོ་སྤྲོད་གསུང་བཤད་གནང་འདུག་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཁོར་ཡུག་ཚན་པའི་འགན་འཛིན་ནས་ཚོགས་འདུའི་གལ་གནད་རང་བཞིན་སྐོར་དང་ཁོང་གིས་ཚོགས་འདུའི་ཐོག་གནང་བའི་གཏམ་བཤད་ཀྱི་བརྗོད་གཞིའི་སྐོར་ངོ་སྤྲོད་འདི་ལྟར་གནང་ཡོད།
ལགས་རེད་ཨ་ནི་ཚོགས་འདུ་དེ་དཔེ་མི་སྲིད་གལ་ཆེན་པོ་ཆགས་ཀྱི་རེད་གཅིག་ནས་ཚོགས་འདུ་གོ་སྒྲིག་བྱེད་མཁན་དེ་དཔེ་མི་སྲིད་ཚོགས་པ་ཆེན་པོ་ཆགས་ཀྱི་རེད་གཉིས་ནས་ཚོགས་འདུ་དེ་ལ་ཆ་ཤས་ལེན་མཁན་གྱི་གཏམ་བཤད་པ་ཚང་མ་དཔེ་མི་སྲིད་མི་སྣ་གལ་ཆེན་པོ་དབྱིན་ཇིའི་གཞུང་གི་གྲོས་ཚོགས་འཐུས་མི་ད་ག་ནང་བཞིན་གྱི་མཉམ་འབྲེལ་རྒྱལ་ཚོགས་ཀྱི་དམིགས་བསལ་འགྲོ་བ་མིའི་ཐོབ་ཐང་སྒང་ལ་ཆེད་མཁས་ཀྱི་སྐུ་ཚབ་ལྷག་པར་དུ་ནི

མི་འབོར་མི་མང་ཚོ་ལ་ནི་དཀའ་ངལ་དང་དོ་ཕོག་ག་འདྲས་ཡོང་ཡི་མེད། གནས་སྐོར་གཏམ་བཤད་དང་ངོ་སྤྲོད་བྱེད་བཞག་པའི་ཆ་དེར་འདུག། དེ་རིང་སྤྱི་ཟླ་གསུམ་པའི་ཚེས་བཅུ་དགུ་ཉིན་ནི་འཛམ་གླིང་གཉིད་ཀྱི་ཉིན་མོ་ཞེས་ལུས་སེམས་གཉིས་ཀྱི་འཕྲོད་བསྟེན་ཆེད་གཉིད་འདང་ངེས་ཤིག་དགོས་ཀྱི་ཡོད་པའི་གནད་འགག་གསལ་སྟོན་ཆེད་སྲུང་བརྩི་ཞུ་གི་ཡོད་པ་རེད། བོད་མིའི་སྒྲིག་འཛུགས་འཕྲོད་བསྟེན་ལས་ཁུངས་ནས་ཉིན་མོ་སྲུང་བརྩི་དང་སྦྲགས། མི་སུ་འདྲ་ཞིག་ཡིན་རུང་གཉིད་ཡག་པོ་ཁུག་རྒྱུ་དེ་གཟུགས་པོ་འཚར་ལོངས་དང་འཕྲོད་བསྟེན་ལ་གལ་ཆེན་པོ་ཆགས་ཀྱི་ཡོད་པའི་སྐོར་ངོ་སྤྲོད་གནང་བའི་བརྙན་པར་གོ་སྒྲིག་ཞུས་ཡོད་པ་འདི་གཟིགས་རོགས་གནང། ངོ་སྤྲོད་གནང་མཁན་ལ་ཟས་བཅུད་ཆེད་ལས་པ་ཚེ་རིང་དབང་མོ་ལགས་རེད། ཚང་མ་ལོ་ལ་བཀྲ་ཤིས་བདེ་ལེགས་ངའི་མིང་ལ་ཚེ་རིང་དབང་མོ་ཡིན། ང MPhil in Clinical Nutrition སློབ་ཚན་བྱེད་ཡིན་པ་ལའོ། so དེ་རིང་འདི topic ཅིག་ཡོད་རེད་བ་འོ་འདི་གཉིད་ཁུག་ཡག་དེ་གཟུགས་པོ་ལ་ག་ཚོད་གལ་ཆེན་པོ་རེད་འོ་འདི་སྐོར་ལ་སྐད་ཆ་བཤད་ཡིན་པ་ལའོ། དང་པོ་འདི་གཉིད་འདི་གཟུགས་པོ་ལ་ཡག་པོ་མ་སྤྲད་ན་ག་རེ་དཀའ་ངལ་འཕྲད་གི་རེད་འོ་འདི་སྐོར་ལ་ཏོག་ཙི་ཤེས་མཁན་ཡོད་རེད་བ།

དོ་སྣང་བྱེད་ར་སློབ་ཚན་སློབ་ཚན་ལ་དོ་སྣང་བྱེད་འོ་འདི་ཡག་པོ་སྤྲད་ཐུབ་མ་རེད་རོ་ཨ་ནི་གཟུགས་པོ་འདི་ཏོག་ཙི་ཉོབ་ཏོ་འདྲ་ཆགས་ཀྱི་རེད་རོ་ཨ་ནི་ལུས་རྩལ་འདྲ་བོ་དང་འོ་འདི་རྩེ་ཡག་པོ་རྩེ་ཐུབ་མ་རེད་རོ་ཨ་ནི་གལ་ཆེ་ཤོས་འདི་གཟུགས་པོ་ལ་རོ་ཨ་ཁ་ལག་ལུས་རྩལ་གཉིས་ལས་འདི་ཡོད་གལ་ཆེན་པོ་རེད་འོ་འདི་སྤྲད་མ་ཐུབ་ན་ཨ་ནི་དེ་ཚོ་དཀའ་ངལ་འཕྲད་གི་རེད་རོ་ཨ་ནི་ད།

ཁ་སང་རེས་གཟའ་ཕུར་བུའི་ཉིན་ལྷོ་སྤྱི་ཆོས་འཕེལ་ཐུབ་བསྟན་ལགས་ཀྱི་གཙོ་སྐྱོང་ཐོག། ལྷོ་ཕྱོགས་གཞིས་ཆགས་ཁག་ལྔ་ཡི་ས་གནས་འགོ་འཛིན་དང་མཉམ་འབྲེལ་ཁག་ལྔ་ཡི་ཚོགས་གཙོ་བཅས་ལྷན་འཛོམས་ཐོག་ཚོགས་འདུ་སྐོང་ཚོགས་གནང་ཡོད་པ་རེད། ཚོགས་འདུའི་ཐོག་བོད་མིའི་སྒྲིག་འཛུགས་ཀྱི་དཔལ་ལྡན་སྲིད་སྐྱོང་མཆོག་དང་དཔལ་ལྡན་ནང་སྲིད་བཀའ་བློན་མཆོག་རྣམ་གཉིས་རིང་མིན་ལྷོ་ཕྱོགས་གཞིས་ཆགས་ཁག་ལྔ་ལ་གཞུང་འབྲེལ་འཚམས་གཟིགས་བསྐྱང་རྒྱུའི་མཛད་འཆར་ཡོད་པ་བཞིན་ལྷོ་ཕྱོགས་གཞིས་ཆགས་ཀྱི་མི་མང་ཡོངས་ནས་བཀའ་ཤག་སྐབས་བཅོ་ལྔ་པའི་ལས་ཡུན་རིང། བོད་མིའི་འཐབ་རྩོད་དང་བཙན་བྱོལ་སྤྱི་ཚོགས་ཡར་རྒྱས་གང་ཐུབ་ཞུས་ཡོད་པར་མང་ཚོགས་ནས་བཀའ་དྲིན་མཚོན་སླད་ཕེབས་བསུའི་སྣེ་ལེན་དང་གཞན་ཐུགས་རྗེ་ཆེ་ཞུའི་སྐོར་གོ་བསྡུར་གནང་འདུག་གཞན་ཡང་ཚོགས་འདུའི་ཐོག་ཉེ་དུས་ཀར་ན་ཏཱ་ཀ་མངའ་གཞུང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ནས་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་སྔོན་རྩིས་ཀྱི་གྲོས་ཚོགས་ནང་ལྷོ་སྤྱི་ལས་ཁུངས་དང་ལྷོ་ཕྱོགས་གཞིས་ཆགས་ཁག་ལྔ་ཡི་ཆེད་རོགས་དངུལ་ཧིན་སྒོར་ས་ཡ་ཉི་ཤུ་གཏན་འཁེལ་བྱུང་ཡོད་པ་དེ་དག་གི་ལས་འཆར་དང་འབྲེལ་བའི་ཐོག་གོ་བསྡུར་སོགས་གནང་འདུག་དེ་རིང་གི་གསར་འགྱུར་ལས་རིམ་འདི་ཙམ་ཡིན་འདི་ག་བོད་ཀྱི་བརྙན་འཕྲིན་ནས་རྒྱང་བསྲིངས་ཞུ་བའི་ལས་རིམ་ཁག་ཆ་ཚང་གཤམ་གྱི་དྲ་ཚིགས་ཐོག་གཟིགས་རྒྱུ་ཡོད་པས་དེ་དོན་དགོངས་འཇགས་གནང་རོགས་གནང།